སུ་ཝེ་གི་ལས་རིམ་ཚུ་གཉན་སྲིན་ཚུབ་སི་ཤུ་ནི་ཨི།
ང་གཅིག་གི་ཁ་གི་རྣམ་སུ་མེ་གི་རླབས་ཐང། གཉན་སྲིན་མི་འཇམ་དང་ཕུན་སིམ་དི་ཚུ་ག་ར་ལུ་ཀན་ཆུ་གི་ཚན་ན་ལུ་ཆེ་ག་ར་ལུ་ཆེན་པོ་ལེགས་སོ་ཡུ་སི་ཤུ་ནི་ཨི། ད་རེ་དོ་རུ་ར་ཆེ་ཕམ་སྤུན་ཆ་དི་ཚུ་ལུ་ག་ཏི་སོང་སུ་གི་ང་གཅིག་གི་ཁ་ན་ལེ་ག་ཏི་སུ་མེ་གི་དི་སུ་མེ་གི་ནི་དི་ཚུ་ཐོབ་དི་ཡོད་ག་དི་གི་གོ་ལེ་ཆེ་ཕམ་སྤུན་ཆ་དི་ཚུ་གི་ཧ་གོ་དི་བེ་འོང། བྱེད་ཕམ་སྤུན་ཆ་དུ་ཚུགས་ཀྱི་ཁ་ཆེ་བ་ར་འདི་སུ་མེད་ཁ་བསླབ་ད་ལུ་ཁ་འདི་ང་ཆེ་གི་བསླབ་ནི་བསླབ་སུ་བ་འདེད་བེའོ་ད་ལུ་མནའ་མ་ས་མེད་ཀྱི་ཚིག་མ་འདི་ཚུ་ཁ་ལེ་ཐེ་འདི་འཇོག་འདི་བེ་ཡང་ཅི་བར་ང་ཆེ་གི་ཁ་མ་བསླབ་གི་ཧ་མ་ལེ་ར་ཁ་མནའ་མ་ས་མེད་ཡག་ད་མ་པའི་པའི་ར་འདོད་པི་ཨའོ་ནི་སུ་མེད་བེ་འདི་ཡོད་བུ་ཆུ་བེ་ཅིན་ང་ཆེ་མི་འདི་ཚུ་ལུ་ནེ་མ་འདྲ་བུ་ཆི་ར་ཐོབ་འདི་འདུག་སེ་འདི་སུ་མེད་བསླབ་འདི་བེའོ་ཧོང། འདི་སུ་མེད་ཀི། ཁ། ཀི་རྣམ་མ་སམ་མེད་ཀི་འབྲུ་སི་སི་ཀི་ཉན་ཁ་བུམ་ཆུ་ར་ཡུ། ལ་ལུ་ཆི་ཁ་གཡུ་དུ་བའི་ཇོ་ཡིན། ལ་ལུ་ཆི། ཁ་རྣམ་མ་སམ་མེད་ཀི་ཁ་རླབས་ད་ལུ་ར་ཆི་མ་རྣམ་མ་སམ་མེད་ཀི་མ་ཁ་ལེ་ཐེན་དི་གི་བའི་རུ་གུ་ལུ་ཕོབ་ཨིན། རུ་གི་ཁ་གུ་ལུ་ཕོ་རུ་གི་གདོང་ཁ་ལུ་ཕུ་རུ་གི་ལ་བ་ལུ་ཕོབ་ད་ལུ་རུ་རྣམ་ས་རྩིབ་མི་ས་ཀ། ས་དི་ཐོ་ལོང། འདི་སུ་མེད་ཀི་རྩིབ་མ་ས་ནི་ཀི་དན་ལུ་ང་ཆི་ཁ་རླབས་ད་ལུ་རྣམ་མ་སམ་མེད་ཀི་ཁ་ན་ལེ་ག་ཆི་སུ་མེད་ཀི་ཆི་མ་ཇོ་ཡིན།

དྭངས་མ་ར་ང་ཅེ་ཚུ་ཀ་ར་ལུ། འདི་ཟི་མེ་གི་དགེ་བཤེས། དགེ་བཤེས་སེ་མ་ཤེ་བུ་རུ་བྱེད་ཆིན་ཆོས་ཤེས་མི། ཆོས་ཤེས་མི་སེ་མ་ཤེ་བུ་རུ་བྱེད་བྱེད་ཆིན Pastor། ཉན་བྱེད་བའི་ང་ཅི Prophet སི་ལ་མི། ལུ་རྒྱུ་འདི་ཚུ་འདི་ཁ་ལུ་ལབ་འདི་བའི་དུ། ལས་ཤ་ཅི། འདི་ཟི་མེ་གི་ནམ་མ་སེ་མེ་གི་ཟོབ་བེ་མི་གི། དགེ་བཤེས་འདི་ཚུ། དགེ་སློང་འདི་ཚུ། ཉན་བྱེད་བའི་ང་ཅི་ལུ་ཆོས་ཤེས་གི་ནམ་མི་གི། འདི་ཚུ་ནམ་སེ་མེ་གི་ཁོང་གི་ནམ་མ་སེ་མེ་གི་ལས་ཞོབ་མ་བེའུ་གི་ཀོ་ལ་བའི་ང་ཅི་འདི་ཚུ་རེབ་གིམ་སེ་ལ་བའི་ལུ་རྒྱུ་ང་ཅི་ཧ་ཀོ་འདི་བའི་དུ། ད་ཧ་གོ་དེ་བས་ཡོད་བདག་ལུ་ང་ཆེ་ཚོའི་ལུ་གི་ན་མེ་དེ་ཚོ་མེ་གི་མི་དེ་ཚོ་དང་མཉམ་གྱི་ང་ཆེ་ཇོ་ནི་མེ་མེད་ཁོང་ལུ་ང་ཆེ་གི་ལུ་ཇོ་དེ་ཚོ་གཤེགས་དེ་བས་ལམ་ནི་མེ་མེད་དེ་མེ་མདའ་དེ་ནི་བས་ང་ཆེ་ཚོ་གི་ན་མ་སེ་མེ་རིབ་གིན་གེ་ད་མ་ར་ང་ཆེ་གི་ཨང་ཅན་ང་ལ་ལུ་ལས་ཇོ་ད་གེ་ང་ཆེ་ཚོ་ག་ར་ལུ་སེམས་ཁ་ལུ་བཞག་དེ་ན་ང་ཆེ་དེ་ཚོ་མེ་གི་ང་ཆེ་ལུ་བཟོབ་བས་མེ་གི་ང་ཆེ་ལུ་ན་མ་སེ་མ་ཆོས་ཤེས་མི་དེ་ཚོ་རྣམ་མ་སེམས་པའི་ཁོང་རྣམ་སེམས་པའི། མ་འདྲ་བོ་ཅི་ཨེ་མེད། ཁོང་གིས་མ་ལེ་བྷི་བློ་ཆུ་བསླབ་བསྡུས་པའི་བསྡུ་ཞེས་བསླབ་པའི་བློ་ཆུ་ང་ཅིག་ཧ་གོ་ཡི། ད་ཁོང་གླུ་ཁོང་གིས་བསླབ་བསྡུས་ཧོམ་ད་ལོ་ང་ཆེ་ལོ་རྣམ་མ་སེམས་པའི་ཧེན་སྟོང་ལྟ་བའི་བསླབ་པའི་བློ་ཆུ་ང་ཅིག་གིས་ཧ་གོ་བསྡུས་པའི་བསྡུ་མེད་ན། ཁོང་བསླབ་བདག་བློས་བལྟ་ཞིག་རྣམ་མ་སེམས་པའི་ཀྱི་ཧེན་གསང་ཟེར་བའི་བསླབ་བསྡུས་པའི་ཧོམ་ཡིན། ཉིན་གཅིག་གི་ཚེ། ང་བློས་འདི་ཚུལ་མེད་ཀྱི། ངེད་ཀྱི་སེམས་ཀྱི་ནང་ན་ལེ་ར། འདི་བྷ་སྟར་འདི། འདི་བློས་བོད་འདི་རྣམ་མ་སེམས་པའི་ཀྱི་ལས་གཞོམ་ཅིག་བསྡུ།

དེ་ར་བེ་ཚོས་ཚོས་རུ་ང་ཅ་ར་སྒྲུབ་རྒྱལ་ཁབ་ཀྱི་ང་ཅ་ར་རྒྱལ་བདུད་ཀྱི་ན་མ་སེ་མེ་ཀྱི་ང་ཆ་ཤག་དི་བེ་ང་ལུ་ན་མ་སེ་མེ་ཀྱི་རོ་རམ་བེ་དི་བེ་ཁུ་ཀྱི་ང་ལུ་ཏའི་དི་ཅམ་ཅི་མེ་དི་ཁ་ཏོ་རུ་ང་ཀྱི་དི་ཟུ་མེ་ཀྱི་མ་ལུ་མི་ཤིན་ཀྱི་ཧ་ཏུ་ལེ་བེ་ང་ལུ་སཱ་པོར་བེ་དི་བེ་ཁུ་ཀྱི་ང་ལུ་མེན་ཅུ་བེ་ཨ་ཁུ་ཀྱི་ཏའི་དི་ང་ཀྱི་ལེན་དི་ཀི་བེ་དེ་བེ་དི་ཀི་ཀུ་ལེ་བེ་ང་མ་ཨོ་པར་ཤན་ཇོ་ཏོ་ལུ་ཨོ་པར་ཤན་ལུ་ང་ཤི་དི་ཡ་སི།

ཏུ་སུ་མི་ང་ལུས་བསླབ་འདི་པའི་ཁོ་ཁོ་གི་སེམས་ཀྱི་ནང་ན་ལེ་ར་ངེད་ཀྱི་སེམས་ཀྱི་ནང་ན་ལེ་ར་ལག་སྦས་འདི་པའི་ཁྱོད་ཆོས་སེམས་པའི་གཞུག་ཏུ་ཡོད་པའི་དོན་དག་འདི་འདི་ཡིན། འདི་པའི་ནི་འདི་གི་ང་ཁྱེད་ཚོའི་ནམ་ཕྱི་ར་བའི་རུ་ལ་ལན་ཐབས་འདི་འཇོག་ད་ལུ་སེམས་བཙུག་གོ། སེམས་བཙུག་མི་འདི་གི་ཡུ་འདི་བཙུག་མེད་གི་ལུ་ཆོས་འདི་ཚོས་ག་ཐི་ཡིན་ན་ག་ཅི་ཡིན་ན་ང་ཁྱེད་ཀྱི་ཧ་གོ་གོ། དང། བཅུ་དྲུག་ན་ལུང་གི་ཆེད་ཀྱི་རྟགས་དེ་འཇོག་དག་ལུ། ཉིན་གཅིག་གི་ཚེ་དོ་རུ་ར་ང་ཆེ་རྟགས་དེ་འཇོག་དག་ལུ། འདི་ཚུ་མེད་ཀྱི་ང་ཆེ་ཀྱི་ས་ནི་གི་དོན་ལུ། འདི་ཚུ་མེད་ཀྱི། ཨ་འདྲས་ཨ་འདྲས་ས་ཆེ་ཀྱི་ཤི་བོ་མེད་ན་ང་ཆེ་ཚུལ་གྱི་གཡུ་ཁ་ལུ་བུམ་བུམ་པའི་རྟགས་དེ་འདོད་པིང་འདི་ཨ་འདྲས་ས་ལབ་དག་ལུ་ཨ་འདྲས་འདི་ན་མ་ས་མེད་ཀྱི་ཤིང་མ་ལ་ཀྱུག་དག་ལུ་མེ་ཏོག་ཚུ་མེད་ཀྱུ་ཡ་བུམ་ཡ་ཏོག་དག་ལུ་བུམ་ཨ་འདྲས་འབྲུ་སི་སི་བི་ཉེ་འདི་ཚུ་མེད་ཀྱི་ཀི་རི་ཡོམ་དག་ལུ་ཝའི་འདི་ཚུ་མེད་ཀྱི།

དུས་སྐབས་འདི་དག་ལུ་ཁོ་གེ་འདི་ཆུ་མེད་གི་ཕལ་ཆུ་ལེམ་དང་ལུ་གནམ་ས་ཡི་ཁམས་ལུ་སི་སི་ཡན་ཅི་བན་མེབ་ཅི་ཇོ་ཇོ་གི་ལུ་རྒྱུ་ཅི་ཐོབ་མེད་ཚེ་ན་མེད་འདི་ཆུ་མེད་བསླབ་ནི་མེའོ། ད་ཨང་ཅུ་ཁེ་ཅི་ན་ལུ་རྟའུ་དང་ལུ་དུ་སི་སི་གི་ང་དོ་རུ་ར་ང་ཅོ་ལུ་ལེ་ཇོམ་ཅི་བི་བསྟན་འདི་བའི་ཡུལ། འདི་ཁ་ལུ་ག་ཅི་སུ་མི་བསྟན་འདི་འདི་བུ་ང་ཅ་ར་གི་རྡོ་མ་ང་ཅི་གི་རྡོ་མ་གི་སྒོ་ལེ་བས་ང་ཅན་འོང་ཤི་ཡི་ཚེ་བསླབ་པའི་ལུ་རྒྱུ་ཧ་གོ་སུབ། ད་འདི་སུ་མེད་ནན་སེ་མི་བྱམས་དང་བུན་སེམས་འདི་ཆུ་ལུ་ལོག་ཅི་ལོག་ཅི་ར་ཆེ་ག་ར་ལུ་ད་རེས་ན་བ་དོ་རུ་ང་གི་ལུག་དེ་ཆ་ལུག་ལབ་དེ་བའི་ཡུལ་ང་ཅེ་ཙུ་གི་ན་མའི་ཚ་གེ་ལོ་མེན་གོ་ཟེ། དེ་དོ་རུ་དེ་ཟུ་མེ་ང་ཅེ་གི་ཚ་གེ་ལོ་མེ་གོ་ཅམ་ཅི་མེ་མེ་ང་ཅེ་ཙུ་གི་དེ་ཟུ་མེ་གི་སྒྲ་བེ་བེ་ནི་མེ་མེ་ཟེ། ནམ་ཅི་ར་བེ་རུ་ང་ཅེ་གི་ལེན་གོ་དེ་ལ་ང་ཅེ་གི་ཚུལ་གོ་དེ་ལ་ང་ཅེ་གི་དོན་ལུ་ཕ་ད་ཚུ་གོ་རྡུང་གོ་ཟེ་ལབ་བའི་ལུ་ཅུ་ང་ཅེ་ཧ་གོ་ཡི། དོ་རུ་ར་ང་ཅེ་ཐང་ཅུ་ལུ་དོ་རུ་ར་ང་ཅེ་ཙུ་གི་ཕ་ལབ་དེ་ཟུ་མེ་གི་རྡུང་དེ་ཟུ་མེ་གོ་ཕྱེ་དེ་བེའུ་ད་ལུ་དེ་ལ་ང་ཅེ་གི་ད་རྡོ་མ་ག་ཅི་ཟུ་མེ་བཏགས་དེ་ཡོད་ག

ཁྱེད་ཀྱིས་མི་ཤེས་མིན་ན། འདི་རྫུན་མེད་མ་ཤེས་བདག་དུས་འདི་བས། དོན་འདི་རང། ཉིད་ཀྱི་སེམས་ཀྱི་ནང་ན་ལས་ར། ཆེ་ལོས་རྣམས་སོས་ཀྱི་ལ་ལན་བུམ་ཐབས་འདི་བས་ཡུལ་ཡོད་སྲིད་བསླབ་པའི་ལུགས་འཇུག་ཆེ་ག་རོ་ལུགས་བསླབ་འདི་བས་ཡུལ་འོང། དེ་འདི་རྫུན་མེད་ཡོད་བདག་དུས་འདི་བས་ཁྱེད་ཀྱིས་ནམ་སྨྲས་འདི་རྫུན་མེད་ཀྱི། འབྲུ་སིལ་སིལ་ཉེན་ཁ་ལུགས་ང་ཅི་ལུགས་བཙུགས་ནས་སྨྲས། འདི་རྫུན་མེད་ཀྱི་ཁྱེད་ལུགས་རྣམ་མ་སྲ་མེད་ཀྱི་ལ་ལན་བུམ།

མིག་གི་མཚོ་ན་ལུ་ང་ཆེ་དུ་ཚོད་བྱུང། ཡང་ཁོ་ར་ཅམ་ཅི་མེན་ང་བཅད་དུ་ཁུག་གི་དྲུག་དེ་བག་དེ་འབྱུང། འང་ནི་སུན་མས་སེམས་ཚུགས་དུས་པས་ལ་ལན་ཐབས་ཀོ་སི་ལ་ཁོ་མི་དོན་ད་དེ་དེ་ཨིན། དེ་མི་དེ་གི་ཏས་ང་ཆེ་ལུ་ང་ལུ་རྣམ་ས་མེ་གི་ལས་གཞོམ་ཆི་བེའུ་མེ། ཁུག་གི་ང་ལུ་རྣམ་ས་གི་ཁ་རླབས་ད་ལུ་རྣམ་ས་ཧིན་སང་ས་རླབས་མེ། དེ་སུན་མས་ལས་གཞོམ་པའི་རླབས་དེ་ཧོམ་ད་ལུ་དེ་མི་དེ་ག་དེ་ཧུད་དུ་བུ་ད་རི་ན་བ། ཁོ་ཡང་བྱིས་པ་ནི་ཁོ་ཡི་དུས་སུ་མེད་ཀི་བོམ་བེ་དོ་དོ་ན་ས་འཛམ་གླིང་ན་འདོད་པ་ལུ་ཁོ་བོམ་བེ་ཇོ་བོ་ཡིན་ན་ན་ཚ་ཤུ་བདའ་ལུ། ད་གུ་དང་མ་ར་ན་མ་ས་མེད་ཀི་ཡ་གུ་ག་ཁོང་བུ་དོ་དོ་ན་ལུ་མ་ཐེན་དི་དུས་མེད་ཀི་ག་དུ་དི་ང་ལུ་ལ་ཛ་ར་ས་ལ་ཛ་ས་ན་མ་ས་མ་ཐེན་ཁོ་ན་མ་ས་ཏྲེག་དི་བེ་དོད་བདའ་ལུ།